དང་པོ་ལ་བུམ་བཟང་གོ་ལ་ཆུ་སྐྱོར་བ་དེ་ཡི་དོན་མི་བྱེད་པ་དེ་དང་བྲལ་བ་ཞིག་དོན་མི་བྱེད་པ་གོ་ལ། བུམ་པ་མ་ཡིན་མཁན་གོ་ཤ་དེ་དང་བྲལ་བ་ཞིག་དེ་ནི་བུམ་པ་ཡིན་མཁན་གོ་ཚུར་སླེབས་ཡོང་སྟེ་བུམ་བཟང་དེ་ཡང་ཆོས་ཅན་དེ་འདྲ་ཞིག་ཡོང་གི་འདུག་བ། འོ་དེ་མིན་རྣམ་པར་བཅད་པ་ལ་མི་ལྟོས་པའི་སྤྱི་མ་ཡིན་པར་ཐལ། བུམ་བཟང་དེ་ཡང་ཆོས་ཅན། འོ་ད་དེ་ལ་བུམ་བཟང་སྤྱི་ཙམ་པ་དེ་བཞག་ནས་གསེར་བུམ་དང་ཟངས་བུམ་སྤྱི་ཙམ་པ་དེ་བཞག་ན་འགྲིག་གི་མེད་ཨ་འདྲ། རེད་པ། འོ། བུམ་པ་མ་ཡིན་པ་ལས་ལོག་པའི། ཡང་མེད་ན་ཆུ་སྐྱོར་བའི་དོན་བྱེད་པ་མ་ཡིན་པ་དེ་ལས་ལོག་པའི། འོ། ལོག་པ། ལོག་པའི་བུམ་པ་ལ་སོགས་པ་དེ་ཚོ་ཆོས་ཅན། ད་གསེར་བུམ་བུམ་པ། གསེར་བུམ་བུམ་པ་མ་ཡིན་པ་ལོག་པར་བྱེད། དངུལ་བུམ་བུམ་པ་མ་ཡིན་པ་ལས་ལོག་པ་དེ་ཆོས་ཅན། ད་དེ་ཟེར་དགོས་པ་རེད་མ་གཏོགས། ཡང་གཤམ་དེ་འགྲིག་མི་འདུག་འོ་དེ་འདྲ་བ་དེ་ཆོས་ཅན། དེ་མིན་རྣམ་པར་བཅད་པ་ལ་མི་ལྟོས་པའི། སྤྱི་མ་ཡིན་པར་ཐལ། བྱས་ནི། དེ་གཞན་སེལ་ཡིན་པའི་ཕྱིར། ད་ཟེར་དུས་ས་ཡ་གིའི་ཆོས་ཅན་གོ་ལ། བུམ་གསར་སྤྱི་ཙམ་པ་ཚོ་བཙུགས་ན་འགྲིག་ཡོད་ཨ་མ་རེད་ད། གསེར་བུམ་མ་ཡིན་པ་ལས་ལོག་པ་དང་བུམ་པ་མ་ཡིན་པ་ལས་ལོག་པ་གཉིས་པ་འོ་དེ་ཚོ་ག་རེད་ཟེར་ན། གསེར་བུམ་མ་ཡིན་པ་ལས་ལོག་པ་དང་དངུལ་བུམ་མ་ཡིན་པ་ལས་ལོག་པ་དེ་ཚོ་ད་དེ་ག་རེད་ཟེར་ན། ཆུ་སྐྱོར་བའི་དོན་བྱེད་པ་མ་ཡིན་པ་དེ་ལས་ལོག་པ་གོ་ར་བ་དེ་དང་བྲལ་བའི་མ་ཡིན་པ་གོ་སྤྱི་དང། གསེར་བུམ་ཆོས་ཅན་ཟེར་ན་ཆུ་སྐྱོར་བའི་འབྲས་བུ་ཅན་མ་ཡིན་པ་ཁོ་ལས་ལོག་པ་ད་རེད་ཁོ་དང་བྲལ་བ་ད་རེད། ཡིན་ན་ཡང་གསེར་བུམ་སྤྱི་ཙམ་པ་གོ་མ་ཚོ་བྱས་ན་གཤམ་ལ་མར་གཞན་སེལ་ཡིན་པའི་ཕྱིར་ལབ་པ་ཟེར་གསེར་བུམ་ཆོས་ཅན་ཟེར་ན་གཞན་སེལ་རིགས་མ་རེད་འོ་ད་དེ་འདྲའི་ལོག་པ་གཉིས་པོ་དེ་ཆོས་ཅན། དེ་མིན་རྣམ་པར་བཅད་པ་ལ།

བྱེ་བྲག་པ་ཁས་ལེན་ཡང་མ་ར་བ། དེ་མིན་རྣམ་པར་གཅོད་པ་ལ་མི་ལྟོས་པ་མ་ཡིན་པ་དང་གཞན་སེལ་ཡིན་པའི་ཕྱིར་དེ་འདྲ་ཞིག་ཡིན་པར་གྲགས། མི་ལྟོས་པ་ཟེར་ནས་དེ་མིན་རྣམ་པར་གཅོད་པ་ལ་སྤྱི་ཟེར་དེ་ལ་ཡང་སྤྱི་ཟེར་ང་རང་ཚོ་སྤྱི་དང་བྱེ་བྲག་གཉིས་སུ་ཕྱེ་བས་སྤྱི་དེ་ཟེར་གྱི་ཡོད་ས་མ་རེད། ད་ཡ་གི་ཁོའི་ལན་གོ་ལ་ག་རེ་ཟེར་སོང་ལན་དེའི་ལན་དགག་པ་ཟེར་ཏེ་ལན་དེ་ལ། རེད་བ། ཐ་དད་མིན་པའི་སྤྱི་གཅིག་གི་རྣམ་པར་སྣང་བའི་བློ་གཅིག་ལ་ནི་དུ་མའི་རྣམ་པ་ཤར་ན་དེ་ནི་རྙོག་དྲ་ཡོང་གི་རེད་ཁྱོད་རང་གི་ལྟ་ས་དེ་ཡོང་གི་རེད། ཡིན་ན་ཡང། གསལ་བས་ཕན་བཏགས་པའི་སྤྱི་དེ་ཉིད་ཀྱིས་སྤྱི་འཛིན་གྱི་བློ་སྐྱེས་པར་དེ་འདྲའི་སྤྱི་འཛིན་གྱི་བློ་དེ་ལ་དུ་མས་འབྲས་བུ་གཅིག་སྐྱེད་པ་བཞག་ཆོག་གི་རེད། ཡིན་ན་ཡང་ངས་དུ་མས་འབྲས་བུ་གཅིག་སྐྱེད་པ་མེད་ཟེར་ཡས་དེ། གསལ་བ་དུ་མའི་རྣམ་པ་ཤར་མཁན་གྱི་སྤྱི་འཛིན་གྱི་བློ་ཅིག་མེད། ད་སྤྱི་འཛིན་གྱི་བློ་དེ་ལ་གསལ་བས་ཕན་བཏགས་པའི་སྤྱི་དེ་ལ་བརྟེན་ནས་སྤྱི་འཛིན་གྱི་བློ་ཅིག་སྐྱེ་ཡོད་ན་དེ་འདྲ་དེ་ལ་གཅིག་འབའ་ཞིག་གི་རྣམ་པ་ཤར་བ་རེད་མ་གཏོགས། ནི། འོ་གསལ་བ་དུ་མའི་རྣམ་པ་ཤར་གྱི་མ་རེད་འོ་དུག་སེ་ལབ་མཁན་ཡིན་ཟེར་ཡས་མ་གཏོགས་ད། ལན། གོ་ལ་དེ་རེད་སྤྱི་གཅིག་གི་རྣམ་པར་སྣང་བའི་བློ་ལ་དུ་མའི་རྣམ་པ་ཤར་ན་སྤྱི་བློར་མི་འགྱུར་བས་དེ་ནི་རྙོག་དྲ་ཡོང་གི་རེད་གསལ་བ་ཐ་དད་པའི་རྣམ་པ་ཤར་བའི་སྒོ་ནས་སྤྱི་བློ་སྐྱེ་བར་མི་འདོད་པ་ཡིན་གྱི། སྤྱིར་དུ་མས་འབྲས་བུ་གཅིག་ཀྱང་མི་སྐྱེད་པ་མིན་ནོ་ཟེར། དེ་ཡང་ད་གཞན་འགོག་པའི་རིགས་པ་ཡིན་གྱི་རེད་མ་གཏོགས་ལམ་སང་བྱེ་བྲག་པས་ད་ག་རང་ལམ་སང་ཁས་ལེན་གྱི་མ་ར་བ། ད་གཞན་འགོག་པའི་རིགས་པས་བྱས་གཞན་མ་གཏོགས་ད་རྟགས་སུ་བཏང་ཡོད་འདུག་ས། གསལ་བ་དུ་མས་དུ་བ་སྤྱིར་དུ་མས་འབྲས་བུ་གཅིག་སྐྱེད་པ་དེ་འདྲ་དེ་ནི་ཁས་ལེན་ན་རྟགས་དེར་དུ་མས་འབྲས་བུ་གཅིག་སྐྱེད་པ་མེད་ཟེར་ན་ཡོང་གི་ཨར་བ། ཞེ་ན། ཟེར་ནི། འོ་སྤྱི་བློའང་ཆོས་ཅན། སྣང་བ་ཐ་དད་པའི་རྣམ་པ་ཤར་ཏེ་ཟེར་ད་དེ་རང་ལུགས་ལ་རེད་པ། སྤྱི་བློ་དེ་ལ། ཁྱོད་རང་གི་གསལ་བ་དུ་མའི་རྣམ་པ་མི་ཤར་ཟེར་བས་རྣམ་པ་ཤར་བ་ཡིན་པར་ཐལ། གསལ་བ་དེ་དག་མཚུངས་སོ་ཞེས་འཛིན་པའི་ཕྱིར་ལབ་ཅེས་ཚོར་ཁུལ་བྱེད་ན། མཚུངས་སོ་ཞེས་འཛིན་པ་དེའི་རྩ་ན་ཐ་དད་པའི་རྣམ་པ་ཤར་བ། མར་ཟེར་གྱི་ཡོད་ས་རེད་གསལ་བ་དེ་དག་མཚུངས་སོ་ཞེས་འཛིན་པའི་ཕྱིར། དུག་སེ་ལབ་པ་དེ་ལ། ད་ཁོས་ཁྱབ་པ་འགལ་ཏེ་གསལ་བ་དེ་དག་མཚུངས་སོ་ཞེས་འཛིན་ན། ཐ་དད་པའི་རྣམ་པ་མ་ཤར་བས་ཁྱབ་ཟེར་གྱི་ཡོད་ས་ད་ཁོས་ཁྱབ་པ་འགལ་ལ་དེ་ཟེར་སོང་ང། དེ་དག་མཚུངས་པར་འཛིན་ན་ཞེས་ནི། མཚུངས་ཆོས་ཐ་དད་མེད་པ་གཅིག་ཀྱང། བཟུང། མཚུངས་པ་པོ་དུ་མའང་བཟུང་དགོས་པས་ཇི་ལྟར་ཐ་དད་ཁོ་ན་བློས་བཟུང་བར་བྱ་བ་ཡིན་ཞེ་ན།

བཟུང་བར་བྱ་བ་མ་རེད་རང་ལུགས་ཟེར་ན་ཡ་གི། བུམ་གསལ་ཐ་དད་པ་དེ་དག་གི་རྣམ་པ་ཤར་བ་རེད་སྤྱི་བློ་ལ་བུམ་གསལ་ཐ་དད་པའི་རྣམ་པ་ཤར་བ་དང་ཤར་གི་རེད་ཤར་ཏེ་བུམ་གསལ་རྣམས་མཚུངས་སོ་སྙམ་དུ་སྤྱི་འཛིན་གྱི་བློ་དེ་གིས་འཛིན་གྱི་འདུག་ཟེར་ལབ་པ་རེད་བ་དེ་ལ་ཐ་དད་པ་ཁོ་ནའི་རྣམ་པ་ཤར་བ་མ་རེད། མ་ཤར་ཏེ། ཐ་དད་པ་མ་ཡིན་པའི་རྣམ་པ་ཤར་བའི་ཕྱིར་ཤར་བ་དང། འོ། མཚུངས་ཆོས་ཐ་དད་མེད་པ་ཅིག་གི་རྣམ་པ་ཤར་བའི་ཕྱིར། མཚུངས་ཆོས་ཁོ་ལ་ག་རེ་ཡིན་ན་དེ་འདྲ་ནི་ཁོ་རང་གིས་མཚུངས་ཟེར་ཏེ་སྤྱི་དོན་གཞན་མྱོང་བར་མཚུངས་པ་ཟེར་ལབ་རང་ལུགས་ཟེར་ན་མཚུངས་པ་ཟེར་ཏེ་བུམ་འབྲས་བུ་གཅིག་བྱེད་པར་མཚུངས་པ་ལ་བཤད་ཡོང་བ་རེད་འོ་ཐུགས་ཆེ།

སྤྱི་དོན་གཞན་གཅིག་གི་སྒོ་ནས་ད་མཚུངས་པ་གོ་ཁོ་རང་ཁས་ལེན་རང་ལུགས་ཟེར་ན་དེ་སྤྱི་དོན་གཞན་གཅིག་གི་སྒོ་ནས་མཚུངས་པ་མ་ཡིན་པར་ད་མཚུངས་སའི་མཚུངས་པ་འཛིན་ཡས་གོ། འབྲས་བུ་འདྲ་བ་གཅིག་བྱེད་པ་དེ་མཚུངས་སོ་སྙམ་དུ་འཛིན་སྟངས་གོ་ན་དེ་འཛིན་གྱི་རེད་ཟེར་བ། ཟེར་དུས་ཁ་ཅིག་དེ་འབྲས་བུ་འདྲ་བ་གཅིག་མཚུངས་སའི་འབྲས་བུ་གོ་ལ་རང་འཛིན་རྣམ་ཤེས་སྐྱེ་བ་འདྲ་བ་མཚུངས་པ་ཟེར་ཡས་གོ་རེད་དེ་ཟེར་ན་དེ་འདྲའི་རང་འཛིན་རྣམ་ཤེས་དེ་དགའང་འདྲ་བ་མ་རེད་ཟེར་བུམ་གསལ་དེ་དག་རང་རང་འཛིན་པའི་རང་འཛིན་རྣམ་ཤེས་དེ་དག་འདྲ་བ་མ་རེད་མ་ཡིན་ཏེ་ཁོ་རྫས་ཐ་དད་ཡིན་པའི་ཕྱིར་ཟེར་བ་རེད། ཟེར་ནི་ད་རང་ལུགས་ཟེར་ན་དེ་འདྲ་བ་རེད་ཤག་རེད་ཡིན་ཏེ། དེ་དག་གི་འབྲས་བུ་ཞེས་རང་འཛིན་དབང་པོའི་བློ་རྣམས་རྫས་ཐ་དད་དོ་ཞེ་ན། རྫས་ཐ་དད་དོ་ཞེ་ན་བུམ་འཛིན་དབང་པོའི་བློ་རྣམས་ཆོས་ཅན་རིགས་ཐ་དད་མེད་པ་ཡིན་ཏེ། བུམ་གསལ་རྣམས་རིགས་གཅིག་ཏུ་རྟོགས་པའི་སྤྱི་བློའི་རྒྱུ་ཡིན་པའི་ཕྱིར། བློ་དེ་རིགས་ཐ་དད་མེད་པ་ཡིན་ཏེ་ཁོ་ཚོས་རྟོགས་རྒྱུ་དེ་ཚོ་རིགས་ཐ་དད་མེད་པ་ཡིན་པས་ཞེས་ཟེར་འདུག་བ། མ་གཏོགས་རྫས་གཅིག་ནི་ཡང་སྤྱི་བློ་ག་རེ་ངོ་དེ་ན་བུམ་གསལ་ཐ་དད་པ་དེ་དག་འཛིན་མཁན་གྱི་བུམ་འཛིན་གསེར་བུམ་འཛིན་པའི་མིག་ཤེས་དངུལ་བུམ་འཛིན་པའི་མིག་ཤེས་དེ་ཚོ

དེ་ནི་ཟེར་གྱི་འདུག་བ་ད། བུམ་གསལ་རྣམས་རིགས་གཅིག་པ་ཡིན་པ་ཁོ་རང་ལུགས་ལ་དེ་ཨར་བྱིས་པ་ནས་མཁས་པའི་བར་གྱིས་ཡིད་གཏད་པ་ན་འདྲ་བློ་ངང་གིས་སྐྱེས་པའི་ཆོས་ཡིན་ཙང་དེ་འགྲིག་གི་ཡོད་ཡིན་པ་རེད་དེ། གོ། གང་རྟོགས་རྒྱུ་དེ་རིགས་གཅིག་པ་ཡིན་ཙང་དེ་དག་རྟོགས་མཁན་གྱི་ཨ་ནི། འོ། ཤེས་པ་དེ་དག་ཀྱང་ཨ་ནི་རིགས་གཅིག་ཡིན་ཟེར་བ་དང་དེ་འདྲ་ཟེར་གྱི་ཡོད་ས་རེད། བུམ་པའི་གསལ་བ་རྣམས་ཀྱང་ཆོས་ཅན། ད་འདི་གཤམ་མ་དེ་རིགས་ཐ་དད་མེད་པ་ལ་ལབ་ཀྱི་རེད་བ། བུམ་པ་དེ་དག་རིགས་ཐ་དད་མ་ཡིན་པ་དེ་ཁོ་འདྲ་བློ་ཟེར་འདྲ་བ་ཡིན་པ་གཅིག་ང་རང་ཚོ་རྟོགས་ཐུབ་མཁན་ཡོད་རེད་བ། བློ་གཅིག་གི་རྒྱུ་ཡིན་པའི་ཕྱིར་རོ། ཐ་མི་དད་པ་དེ་ཉིད་སྤྱི་དོན་གཞན་ཡིན་ནོ་ཞེ་ན། འོ། ཡིན་ཙང་ཐ་དད་མིན་པ་དེ་གི་རྣམ་པ་ཤར་དུས་སྤྱི་ཡི་རྣམ་པ་ཤར་བ་རེད། ཡིན་ཙང་ཐ་དད་མིན་པ་ཁོ་རང་ཡ་གི་མཚུངས་ཆོས་ཐ་དད་མིན་པ་ཟེར་ཁོ་རང་རང་གི་ག་རེ་བཞག་དགོས་ཟེར་གཞན་བཞག་སོང་ང་མཚུངས་ཆོས་ཐ་དད་མིན་པའི་རྣམ་པ་ཤར་དུས་སྤྱི་ཡི་རྣམ་པ་ཤར་བ་ཡིན་ཙང་མཚུངས་ཆོས་ཐ་དད་མིན་པ་སྤྱི་ཡི་རྣམ་པ་ཤར་ཟེར་ལབ་པ་རེད་བ། སྤྱི་དང་ཡ་གི་ད་ལྟ་ཁོ་ཡ་གི་དེ་ས་གི་ལྟག་གི་ཁས་ལེན་འདི་དང་གཤམ་མ་ཁས་ལེན་གཉིས་པ་དེ་མཐུན་གྱི་མི་འདུག་བ། བི་དེ་འབའ་ག་རེ་ཟེར་ན་ཡ་གི། སྤྱི་འཛིན་གྱི་བློ་དེ་ལ། གསལ་བ་ཐ་དད་པའི་རྣམ་པ་མ་ཤར་ཟེར་སོང་ང། གསལ་བ་ཐ་དད་པ་དེ་དག་གིས་སྤྱི་ལ་ཕན་འདོགས། དེ་འདྲ་ཨ་ནི་སྤྱི་འཛིན་གྱི་བློ་དེ་ལ་སྤྱི་འབའ་ཞིག་གི་རྣམ་པ་ཤར་བ་རེད་མ་གཏོགས་གསལ་བའི་རྣམ་པ་ཤར་གི་མ་རེད། གསལ་བའི་རྣམ་པ་ཤར་ན་ཁྱོད་རང་གི་རྟགས་གསལ་དེ་ཡོང་གི་རེད་ཟེར་ལབ་པ་རེད་བ་ད་གཤམ་བལྟས་ན་ག་རེ་ཟེར་གྱི་འདུག། མཚུངས་ཆོས་ཐ་དད་མེད་པ་ཅིག་ཡང་འཛིན་མཚུངས་པ་པོ་ཐ་དད་པ་ཅིག་ཡང་འཛིན་པ་ཡིན་ཙང། ཐ་དད་པ་མིན་པ་ཐ་དད་པ་ཁོ་ནའི་རྣམ་པ་དེ་བཟུང་བ་མ་རེད་ཟེར་ལབ་ཚར་སོང་ང་དེ་ཟེར་དུས་ས་འདི་གི།

གསལ་བ་ཐ་དད་པའི་རྣམ་པ་ཤར་གྱི་མ་རེད། སྤྱི་དོན་གཞན་ཁོ་རང་འབའ་ཞིག་གི་རྣམ་པ་ཤར་གྱི་རེད་མ་གཏོགས་གསལ་བ་ཐ་དད་པའི་རྣམ་པ་མ་ཤར་གཤམ་དེ་ལ་གསལ་བ་ཐ་དད་པ་རྣམས་ཀྱང་མཚུངས་སོ་སྙམ་དུ་འཛིན་ཡོང་དུས། མཚུངས་ཆོས་ཐ་དད་མེད་པ་དང་མཚུངས་པ་པོ་ཐ་དད་པ་གཉིས་ཀ་བཟུང་བ་ཡིན་ཙང་ཐ་དད་པ་ཁོ་ན་བཟུང་བ་དེ་མ་རེད་ཟེར་རང་ལུགས་ཀྱིས་ཐ་དད་པ་བཟུང་བ་དེ་སྒྲུབ་པ་རེད་བ། ཐ་དད་པ་ཁོ་ན་ག་གི། བུམ་གསལ་རྣམས་རིགས་གཅིག་ཏུ་མཚུངས་སོ་སྙམ་དུ་འཛིན་མཁན་གྱི་རྟོག་པ་བློ་དེ་གིས། སྤྱི་འཛིན་གྱི་བློ་དེ་གིས། མཚུངས་པ་འཛིན་པ་ཡིན་ཙང་བུམ་གསལ་རྣམས་འཛིན་པ་རེད་ཡིན་ཙང་ཐ་དད་པ་དེ་བཟུང་བ་རེད་ཟེར་ལབ་སོང།

ཨ་ནི་ག་རེ་རེད་ཟེར་ན་མཚུངས་ཆོས་ཐ་དད་མིན་པར་འཛིན་པ་དེ་ཡིན་ཟེར་ན། མཚུངས་ཆོས་ཐ་དད་མིན་པ་གོ་ལ་ག་རེ་བཞག་སོང་སྤྱི་དོན་གཞན་གཅིག་གི་ངོར་མཚུངས་སོ་སྙམ་དུ་འཛིན་པ་རེད་ལབ་ར་བ། སྤྱི་དོན་གཞན་གྱི་ངོར་ཐ་དད་མེད་པར་འཛིན་པ་རེད། ཟེར་དུས་ས་རང་ལུགས་ལ་ཐ་དད་མེད་པར་མཚུངས་སོ་སྙམ་དུ་འཛིན་ཡ། རང་འཛིན་རྣམ་ཤེས་སྐྱེ་བ་མཚུངས་པར་འཛིན་པ་རེད་མ་གཏོགས་སྤྱི་དོན་གཞན་གྱི་ངོར་ཐ་དད་མེད་པར་འཛིན་པ་མ་རེད། འོ་ད་གཞམ་དེ་སྒྲུབ་པའི་མགོ་དུ་བ་བུམ་གསལ་རྣམས་འོ་རིགས་གཅིག་ཏུ་རྟོགས་པའི་སྤྱི་བློའི་རྒྱུ་ཡིན་པའི་ཕྱིར། ག་རེ་བ་སྤྱི་འཛིན་གྱི་ཤེས་པ་ཡིན་ན་གཅིག་གི་རྒྱུ་ཡིན་པའི་ཕྱིར་ལབ་པའི་མགོ་དུ་བ།

འོ་བློ་ཡི་སྣང་བ་ཐ་དད་པས་དེ་དག་མཚུངས་ཞེས་འཛིན་ཕྱིར་རོ་ཞེས་དུས་ག་རེ་ཟེར་ན། གསལ་བ་ཐ་དད་པ་དེ་དག་གི་རྣམ་པ་ཤར་གྱི་རེད་ཤར་ཏེ་སྤྱི་འཛིན་གྱི་བློ་དེ་ལ་གསལ་བ་རྣམས་མཚུངས་སོ་སྙམ་དུ་འཛིན་པའི་ཕྱིར་ཟེར་ལབ་པ་རེད་དེ་ལ་ད་སྐུལ་དེ་ལ་དེ་གི་ལན་གོ་ལ་ག་རེ་དོ། གལ་ཏེ་དེ་དག་མཚུངས་ན་ནི། མཚུངས་ན་ནི། ཇི་ལྟར་ཐ་དད། འོ་བློས་གཟུང་བྱ། ཞེས་སོ། ཐ་དད་པ་ཁོ་ན་བློས་གཟུང་བར་བྱ་བ་མ་རེད། མ་ཡིན་ཏེ་མཚུངས་ཆོས་ཐ་དད་མིན་པ་གཅིག་གི་རྣམ་པ་ཤར་བའི་ཕྱིར། འདུག་ཟེར་ལ། ཟེར་བ་དེ་ལ་ད་འབྲས་བུ་གཅིག་པ་དེ་གི་ཁུད་ལན་གོ་ཅེ་ད་ལྟ་སྟེ། འོ་གལ་ཏེ་ཐ་དད་མཚུངས་ན་ནི།

སྤྱི་གཞན་གྱི་ངོར་ཐ་དད་མེད་པར་འཛིན་པ་མ་རེད། འབྲས་བུ་དུ་མ་གཅིག་ཅིག་ག་རེ་འོང་བསྐྱེད་པའི་རྒྱུའི་ངོར་མཚུངས་པར་འཛིན་པ་རེད་ཟེར་ཏེ། འབྲས་བུ་གཅིག་འདྲ་ཅེས་འབྲས་བུ་གཅིག་འདྲ་ཟེར་དུས་ས། འོ། བུམ་གསལ་ཐ་དད་པ་དེ་དག་གིས། འབྲས་བུ་རིགས་གཅིག་རང་འཛིན་རྣམ་ཤེས་སྐྱེ་བ་འདྲ་བ་ནི། འབྲས་བློ་དེ་ཡང་ཐ་དད་དོ་ཞེས་པ་དེ་ཁ་ཅིག་གི་སྐད་ཆ་དེ་རེད། འབྲས་བློ་དེ་ཡང་ཐ་དད་དོ་ཟེར་དུས་ས། འོ། བུམ་གསལ་དེ་དག་འཛིན་པའི་ཤེས་པ་དེ་དག་རྫས་ཐ་དད་རེད་རིགས་གཅིག་པ་རེད་གི་མ་རེད།

བློ་གཅིག་གིས་ད་ཁྱོད་ཉང་པོ་ལབ་དུས་ངས་གོ་གུ་མི་ཡག་པོ་བྱེད་ཁོ་བློ་གཅིག་གིས། འོ་བློ་གཅིག་རྒྱུ་ཡི་དངོས་པོ་ཡིས་ཟེར་དུས་ས་བུམ་གསལ་ཐ་དད་པ་དེ་དག། འོ་ནི་བུམ་འཛིན་རྣམ་ཤེས་གཅིག་རིགས་འདྲ་བ་གཅིག་ཅེས་རྟོགས་མཁན་གྱི་བློ་གཅིག་གིས་འོ་ནི་རྒྱུ་ཡི་དངོས་པོ་ཡིན་པས་ཅི་དེ་ཡིན་པའི་རྒྱུ་མཚན་གྱིས་ག་རེ་གྲུབ་པ་རེད། འོ་གསལ་བ་རྣམས་རིགས་ཐ་དད་མིན་པ་དེ་བཟོས། གསལ་བ་རྣམས་རིགས་ཐ་དད་མེད་པ་བཟོས་ནས་འོ་ནི། དེ་འཛིན་གྱི་རྣམ་ཤེས་དེ་དག། རིགས་ཐ་དད་མིན་པ་དེ་ཡང་བཟོས། འོ་དེ་བཟོས། ཁོས་རིགས་ཐ་དད་ཡིན་རྫས་ཐ་དད་ཡིན་ཟེར་ལབ་པ་རེད་བ། གསལ་བ་དེ་དག་འཛིན་པའི་ཤེས་པ་དེ་རྫས་ཐ་དད། འོ་དེ་ནས་རྫོགས་རེད་དང།